ཕ་ཡུལ་གླེང་སྟེགས།
ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་སངས་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་ཟླ་བ་བཅུ་པའི་ཚེས་ཉི་ཤུ་བདུན་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་དང་གདན་ས་ཆེན་པོ་འབྲས་སྤུངས་དང་དགའ་ལྡན་བཅས་ཐུན་མོང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་སྐབས་སུ ྋགོང་ས་མཆོག་གིས་བཀའ་སློབ་སྩལ་གནང་མཛད་པའི་ནང་དོན་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་ཁ་པར་བརྒྱུད་ནས་བོད་ཀྱི་སྐད་ཡིག་སློབ་གསོ་གླེང་བར་བརྟེན་བོད་མི་ཞིག་བཀག་ཉར་བྱས་པ་དང་བོད་ནང་དུ་དགའ་ལྡན་ལྔ་མཆོད་སྲུང་བརྩི་བྱེད་པར་དམ་དྲག་བྱས་པའི་གསར་འགྱུར་ཡོད། བགྲོ་གླེང་མགོ་འཛུགས་མ་ཞུ་གོང་ལ་གསར་འགྱུར་དེ་ཚོ་གསན་རོགས་གནང། དེ་ཡང་གསར་འགྱུར་དང་པོ་དེ་ལ་བོད་མི་ཞིག་གིས་ཁ་པར་གྱི་ལམ་ནས་རང་གི་ནུ་བོ་དང་ལྷན་དུ་བོད་རང་སྐྱོང་ལྗོངས་གཞིས་རྩེ་གྲོང་ཁྱེར་དིང་རི་རྫོང་ནས་བྱིས་པ་ཚོར་བོད་ཀྱི་སྐད་ཡིག་སློབ་ཁྲིད་བྱ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ནས་ཁ་བརྡ་གློད་པ་ལ་བརྟེན་ནས་རྒྱ་ནག་གཞུང་གིས་ཁ་པར་གྱི་ཁ་བརྡ་དེ་ལ་ལྐོག་ཉན་བྱས་ཏེ་ཁོང་འཇུ་བཟུང་གིས་དུས་ཡུན་ཟླ་བ་གཅིག་ལྷག་གི་རིང་ཆབ་སྲིད་སློབ་གསོའི་བཀག་ཉར་ཁང་ཞིག་ཏུ་བཀག་སྐྱིལ་བྱས་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ད་ལོ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན།

ཡང་རྒྱ་ནག་ནང་གི་ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་གནས་སྟངས་གཙོ་བོ་དཔྱད་རྩོམ་སྤེལ་མཁན་གྱི་དྲ་ཐོག་གི་དུས་དེབ Bitter Winter ཞེས་པ་དེས་བོད་ནང་དུ་བོད་མི་ཚོ་ལ་དགའ་ལྡན་ལྔ་མཆོད་དུས་ཆེན་སྲུང་བརྩི་ཞུ་རྒྱུར་རྒྱ་ནག་གཞུང་ནས་དམ་དྲག་ཤུགས་ཆེ་བྱས་པའི་གནས་ཚུལ་ཞིག་སྤེལ་བ་དང་དེའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་འགོ་ཁྲིད་འོག་ཏུ་བོད་མིའི་ཆོས་དད་རང་དབང་ལ་དྲག་གནོན་ཤུགས་ཆེ་བྱེད་བཞིན་པ་ལྟར་དགའ་ལྡན་ལྔ་མཆོད་ཀྱི་སྐབས་སུ་ཡང་རྒྱ་ནག་གཞུང་ནས་བོད་མི་ཚོར་དེ་ཉིན་མཆོད་མཇལ་སོགས་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་མ་ཆོག་པ་དང་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ནང་མཉམ་ཞུགས་བྱེད་མཁན་བྱུང་ཚེ་མཇུག་འབྲས་ངན་པ་འཁོར་རྒྱུ་ཡིན་པའི་ཉེན་བརྡ་བཏང་བ་མ་ཟད། ལྷག་པར་དུ་སློབ་ཕྲུག་དང་གཞུང་གི་ལས་བྱེད་སོགས་ལ་ཉེན་བརྡ་ཤུགས་ཆེ་བཏང་ཡོད་པའི་སྐོར་གནས་ཚུལ་ཤེས་རྟོགས་བྱུང་རྗེས་གནས་ཚུལ་སྤེལ་བ་དང་དེ་བཞིན་དྲ་རྒྱའི་ཐོག་ལ་བོད་ཀྱི་གཙུག་ལག་ཁང་གི་མདུན་དུ་དམག་མི་ཁྱོན་ཆེ་འགྲེམས་འཛུགས་བྱས་ཡོད་པའི་གནས་ཚུལ་ཐོན་བཞིན་ཡོད་པ་རེད།
ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་ཀྱི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་དང་གདན་ས་ཆེན་པོ་འབྲས་སྤུངས་དང་དགའ་ལྡན་གྱི་ཐུན་མོང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཏཱ་ལའི་བླ་མ་མཆོག་ལ་བརྟན་བཞུགས་བསྟར་འབུལ་གནང་སྐབས་གོང་ས་མཆོག་གིས་བཀའ་སློབ་སྩལ་བའི་ནང་གི་ཚན་པ་འགའ་ཞིག་འབུལ་རྒྱུ་ཡིན། ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དེ་རིང་འདིར་གདན་ས་གསུམ་དང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་འཛོམས་ཡོད་སྟབས།